ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཏོན་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་དགུ་པའི་ཚེས་བཅོ་ལྔ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་པའི་ཚེས་ཉི་ཤུ་རྩ་བརྒྱད་རེས་གཟའ་སྤེན་པའི་ཕྱི་དྲོའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་གུས་དམྱལ་འགྲུལ་བཅས་ང་ཚོ་ཐུན་མོང་ནས་ཐོག་མར་ང་ཚོའི་གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་རྒྱུ་དང་ཆབས་ཅིག།

ཧྥ་རན་སིའི་མི་རིགས་བོད་ཀྱི་སྐད་ཡིག་ཆེད་མཁས་པ་ཉི་ཁོ་བདེ་ཆེན་རབ་བརྟན་ལགས་ཀྱིས་ངོས་འཛིན་གནང་བའི་སྐོར་དང། དེ་ནས་ཡང་མ་གཅིག་ཚོགས་པས་སྨན་པ་དོན་གྲུབ་བཀྲ་ཤིས་ལགས་སུ་འཕགས་བོད་གཉིས་ཀྱི་ནད་པ་རྣམས་ལ་སྨན་བཅོས་ཀྱི་གཟེངས་བསྟོད་ཞབས་ཞུ་བསྒྲུབས་པ་ལ་ཆེ་བསྟོད་ཀྱི་གཟེངས་རྟགས་ཕུལ་ཡོད་པའི་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། མཇུག་ཏུ་གནད་དོན་གླེང་མོལ་གྱི་ལེ་ཚན་བཅས།

ཨོ་སི་ཀྲི་ལི་ཡའི་བོད་ཀྱི་སྐུ་ཚབ་དོན་གཅོད་མཆོག་དང་བོད་རིགས་སྤྱི་མཐུན་ཚོགས་པ་ཐུན་མོང་གིས་བདེ་སྲུང་བཀའ་བློན་རྒྱ་རི་སྒྲོལ་མ་མཆོག་གིས་གཙོས་པའི་དེར་ཕེབས་པའི་བདེ་སྲུང་ལས་བྱེད་ཚོར་ཕེབས་བསུའི་སྣེ་ལེན་གཟབ་རྒྱས་ཞུས་གནང་འདུག་དེ་ཡང་གོང་ཞུས་ལྟར་ཨོ་སི་ཀྲི་ལི་ཡའི་ཁུལ་དུ་བཞུགས་པའི་བོད་མི་ཆབ་སྲིད་བཙོན་ཟུར་དང། འབྲེལ་ཡོད་པ་རྣམ་པ་དང་དབུས་བོད་མིའི་སྒྲིག་འཛུགས་ཀྱི་བར་འབྲེལ་ལམ་དམ་ཟབ་ཏུ་གཏོང་རྒྱུའི་ཆེད་དུ་འདི་ཟླའི་ཚེས་སུམ་ཅུ་སོ་གཅིག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་གཅིག་པའི་ཚེས་གཅིག་ཉིན་གྲངས་གཉིས་རིང་གི་ཚོགས་ཆེན་ཞིག Australia གྲོང་ཁྱེར Sydney ནང་བསྐོང་ཚོགས་གནང་རྒྱུ་ཡིན་པར་དམིགས་ཏེ་བདེ་སྲུང་བཀའ་བློན་རྒྱ་རི་སྒྲོལ་མ་མཆོག་དང་བདེ་སྲུང་དྲུང་ཆེ་གཙོ་བོར་གྱུར་བའི་བདེ་སྲུང་ལས་ཁུངས་ཀྱི་ལས་བྱེད་ཁག་ཅིག་ཆེད་ཕེབས་གནང་ཡོད་པ།

དང་ཚིག་བཟོ་བཅོས་བརྒྱུད་ཆབ་སྲིད་བཙོན་ཟུར་དང་བདེ་སྲུང་ལས་ཁུངས་བར་སྐྲུན་དེ་ཡང་འབྲེལ་བ་དམ་ཟབ་ཡོང་ངེས་ཀྱི་གནས་སྟངས་ཤིག་གི་ཐོག་ནས་ཨ་ནེ་ཚོགས་འདུ་དེ་ཚོགས་གནང་གི་ཡོད་རེད་ཚོགས་འདུ་དེ་ཉིན་མོ་གཉིས་ཚོགས་ཀྱི་ཡོད་རེད་ད་སྔ་ཕི་ཡེ་ཚེས་སུམ་ཅུ་སོ་གཅིག་བཟོ་སྐལ་བཙལ་གྱི་ཡོད་ཚེས་བཅུ་གཅིག་བར་དུ་བསྡད་ཀྱི་ཡོད། ཨ་ནེ་དེ་མིན་གཅིག་གིས་ད་ཕི་ཡེ Sydney རང་ལ་ཡར་ཕེབས་ས་དེ་དང་པོ་བྱས་ཚོགས་འདུ་ཚོགས་སའི་གི་ས་ཆ་དེ་ཕི་ཡེ་ཡིན་པ་ཡིན་ཙང

དེར་འདུས་པའི་དགེ་རྒན་དང་སློབ་ཕྲུག་ཚོར་འཚམས་འདྲི་གནང་བ་དང་སྦྲགས་དེར་ཡོད་བོད་པའི་སློབ་ཕྲུག་ཚོས་མཛད་སྒོའི་ཐོག་བོད་སྐད་དང་བོད་ཡིག་ཀློག་སྟངས་སོགས་པའི་ཐད་ལ་བསྔགས་བརྗོད་ཆེན་པོ་གནང་བ་དང་སྦྲགས་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་རྗེའི་བཀའ་དྲིན་ལ་བརྟེན་ནས་བོད་མི་ཚོ་ས་གནས་ག་པར་བཞུགས་ཡོད་ཀྱང་ཧྲ་ཏག་ཏག་ཡོད་པའི་སྐོར་སོགས་བཀའ་སློབ་གནང་འདུག་ཉེ་ལམ་ཨོསྟ་ར་ལི་ཡའི་རྒྱལ་ཡོངས་བོད་རིགས་སྤྱི་མཐུན་ཚོགས་པའི་འགན་འཛིན་ལྷན་ཚོགས་ཐེངས་བདུན་པའི་ཐོག་གྲོས་ཆོད་ཅིག་བཞག་གནང་བའི་ནང། ྋགོང་ས་སྐྱབས་མགོན་ཆེན་པོ་མཆོག་བཙན་བྱོལ་དུ་ཕེབས་རྗེས་རྒྱ་གར་འཕགས་པའི་ཡུལ་དུ་བཙན་བྱོལ་བོད་མིའི་སྒྲིག་འཛུགས་བཙུགས་ཏེ་བོད་དོན་བདེན་མཐའ་གསལ་ཐབས་དང་བོད་མིའི་སྤྱི་ཚོགས་བདེ་དོན་བཅས་ལ་བློ་ཡུལ་ལས་ཤོང་དཀའ་བའི་བཀའ་དྲིན་བསྐྱངས་པ་མ་ཟད་བོད་མིའི་རྩ་དོན་ལ་འབད་པ་གནང་མཁན་ཆབ་སྲིད་བཙོན་ཟུར་དང་འབྲེལ་ཆགས་འབྲེལ་ཡོད་རྣམས་ལ་ཡང་དམིགས་བསལ་མཐུན་སྦྱོར་གནང་ཡོད་ཀྱང་ད་ཆ་རྒྱ་ནག་གིས་ཕྱི་མིག་བསླུ་བྲིད་ཀྱིས་ཚོགས་བཙུགས་དཔུང་བསྒྲིགས་བྱས་ཏེ

རྣམ་པ་ཚོས་ད་ལམ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་རེད་བོད་ནང་རྒྱ་ནག་གཞུང་གིས་བོད་ཡིག་སློབ་ཚན་ཕྱིར་བསྡུ་བྱེད་བཞིན་པ་སོགས་ཀྱིས་བོད་མིའི་སེམས་ནང་ཁོང་ཁྲོ་ལང་བ་དང་བོད་པ་ཡིན་པའི་འདུ་ཤེས་ཇེ་ཆེར་འགྲོ་བའི་འབྲས་བུ་ལྡོག་ཕྱོགས་ནས་སྨིན་གྱི་རེད་ཅེས་ཧྥ་རན་སིའི་མི་རིགས་བོད་ཀྱི་སྐད་ཡིག་ཆེད་མཁས་པ་ནི་ཁོ་ལ་སི་ཁྲུར་ནེ་ཏྲི་ལགས་ནས་ངོས་འཛིན་གནང་གི་འདུག་དེའི་སྐོར་བློ་བེ་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གཤམ་ལ་གསན་རོགས་གནང།
རྒྱ་ནག་གཞུང་གིས་བོད་ནང་གི་ས་ཁུལ་སྤྱི་དང་ཁྱད་པར་སི་ཁྲོན་ཞིང་ཆེན་གྱི་མངའ་ཁོངས་སུ་ཆ་བགོས་བྱས་པའི་དཀར་མཛེས་བོད་རིགས་རང་སྐྱོང་ཁུལ་དུ་འདི་ལོར་སྤྱི་ཟླ་དགུ་བའི་ནང་སློབ་འགོ་བཙུགས་པ་ནས་བཟུང་བོད་ཡིག་སློབ་འབྲིང་ཁག་ཏུ་བོད་ཡིག་གི་ཁྲིད་གཞི་ཁག་མེད་པར་བཟོས་ཏེ་ཕྱིར་བསྡུ་བྱས་པ་དང་རྔ་བ་བོད་རིགས་རང་སྐྱོང་ཁུལ་དུའང་ལོ་ཤས་ནས་བཟུང་སྲིད་ཇུས་དེ་ལག་བསྟར་གྱི་ཚོད་ལྟ་ཐེངས་མང་བྱས་པར་ངོ་རྒོལ་གྱི་གནས་ཚུལ་ལྷག་བཞིན་པ་སོགས་ཀྱི་ཐད། བོད་ནང་མི་ལོ་ཉི་ཤུ་ལྷག་རིང་བོད་ཀྱི་སྐད་ཡིག་རིག་གཞུང་གི་ཐོག་ཉམས་ཞིབ་ཕྱག་ལས་གནང་སྟེ། བོད་ཀྱི་སྐད་བརྡ་རིག་པ་གི་ཆེད་ལས་མཁས་པ་ཡུ་རོབ་ཧྥ་རན་སི་ནས་ཡིན་པ་སྐུ་ཞབས་ནི་ཁོ་ལ་སི་ཁྲུར་ནེ་ཏྲི་ལགས་ནས། རྒྱ་ནག་གཞུང་གིས་བོད་ཡིག་སློབ་གྲྭ་མང་བོར་སྒོ་བརྒྱབ་པ་དང་སློབ་ཚན་ཕྱིར་བསྡུ་བྱེད་བཞིན་པ་སོགས་ནི། རྒྱ་ནག་གུང་ཁྲན་ཏང་རང་གི་ལྟ་བ་དེར་རྒྱབ་འགལ་ཆགས་ཏེ་བོད་ཀྱི་ཤེས་རིག་རྩ་མེད་དུ་བཟོ་མི་ཐུབ་པ་མ་ཟད། དོན་གྱིས་སྲིད་ཇུས་དེས་བོད་མིའི་སེམས་ནང་ཁོང་ཁྲོ་བསླངས་པ་དང། རྒྱ་མིའི་ཤེས་རིག་ལ་མི་དགའ་བར་བོད་པ་ཡིན་པ་གི་འདུ་ཤེས་ཇེ་ཆེར་འགྲོ་རོགས་གི་འབྲས་བུ་ལྡོག་ཕྱོགས་ནས་སྨིན་གི་རེད་ཅེས་འགྲེལ་བརྗོད་གནང་གི་འདུག། གུང་ཁྲན་ཏང་གིས་དེ་ལོ་ཆིག་སྟོང་དེ་སྒོ་དེ་སློབ་གྲྭ་སྒོ་བརྒྱབ་ཡིན་ན་བོད་ཀྱི་ཤེས་རིག་རྩ་མེད་བཏང་ཡག་ཡོད་མ་རེད་ཡིན་ནའང་མི་ཁོང་ཁྲོ་ལང་ཡ་མི་རྒྱ་མིའི་ཤེས་རིག་ལ་མ་དགའ་ཡ་དེ་ཤུགས་ཆེ་རུ་ཆེ་རུ་འགྲོ་གི་རེད་དེ་བོད་པ་ཡིན་པའི་དེ་འདུ་ཤེས་ཤུགས་ཆེ་རུ་འགྲོ་གི་རེད་དེ་ལས་ལྡོག་ཕྱོགས་ཁོ་རང་གི་འབྲས་བུ་ཟེར་དེ་ཁོ་རང་གི་ལྡོག་ཕྱོགས་ཡོང་གི་རེད།

ལྔ་ནང་ལ་ཤུགས་ཆེན་པོ་ཆགས་ཡོང་གི་རེད། བྱས་ཙང་དེ་ཐབས་ཤེས་འདྲ་མིན་འདྲ་ཡོང་གི་རེད་ཟེར། ཡང་ཁོང་གིས་བོད་ལ་ཐུན་མོང་མ་ཡིན་པ་གི་ལོ་རྒྱུས་རིང་པོ་ཡོད་པ་གི་གསོ་རིག་དང་ཆོས་ལུགས་ལྷག་པར་སྒོམ་དང་རྣལ་འབྱོར། མཚན་ཉིད་རིག་པ་དང་སྙན་ངག་སོགས་མང་པོ་ཡོད་པའི་བོད་ཡིག་སྟེང་གཟབ་མོ་བྱས་ན། འཛམ་གླིང་སྤྱི་ལ་སེམས་ཁམས་རིག་པ་དང་ཚད་མ་རིག་པ་ཁྱབ་སྤེལ་ལ་ཕན་ཐོགས་ཡོད་པ་གི་མུར། བོད་ནི་རྒྱ་དཀར་ནག་གཉིས་ཀ་གི་བར་ན་ཡོད་པས་མི་རིགས་ཆེན་པོ་དེ་གཉིས་ཀ་གི་ལེགས་ཆ་ལེན་རྒྱུ་གལ་ཆེན་ཡིན་པ་དང། འཛམ་གླིང་ལ་ལྟ་བའི་ལྡེ་མིག་ལྟ་བུ་དེ་སོ་སོའི་བོད་སྐད་དེ་གཞི་རྩ་ལ་བཞག་ནས་དེང་རབས་ཀྱི་ཡར་རྒྱས་དང་ཟུང་འབྲེལ་གྱི་སྒོ་ནས་འགྲོ་ཐུབ་ན། བཙན་བྱོལ་ནང་བོད་མི་གཞོན་སྐྱེས་ཚོར་བོད་ཡིག་སློབ་སྦྱོང་གི་གོ་སྐབས་མང་བོ་ཡོད་པ་དེ་ཕུན་སུམ་ཚོགས་པོ་ཆགས་ཡོང་གི་འདུག་ཅེས་འགྲེལ་བརྗོད་གནང་སོང།
བྱས་ཙང་ད་ལྟ་དེ་བོད་པའི་ལོ་གཞོན་གཞོན་དེ་ཚོ་དེ་གོ་སྐབས་ཧ་ཅང་མང་པོ་ཡོད་རེད་སོ་སོའི་སློབ་སྦྱོང་བྱས་ཙང་དེ་བོད་སྐད་བོད་ཡིག་ཐོག་ནས་ཡོད་རེད་དེ་སྒང་ལ་ཡ་ནི་ཕྱི་སྐད་སྐད་ཤེས་ཀྱི་རེད་རྒྱ་སྐད་ཡིན་ན་འདྲ། ཨིན་ཇི་སྐད་ཡིན་ན་འདྲ་རྒྱ་གར་སྐད་ཡིན་ན་འདྲ་བྱས་ཙང་ཕུན་སུམ་ཚོགས་པོ་ཆགས་ཡོང་གི་འདུག། བོད་ཀྱི་སྐད་ཡིག་གི་སྐོར་ཆེད་མཁས་པ་ཧྥ་རན་སི་གི་མི་རིགས་ནི་ཁོ་ལཱ་སི་ཁྲུར་ནེ་ཏྲི་ལགས་ནི། སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ཀྱི་ལོར་ཧྥ་རན་སི་གྱི་རྒྱལ་ས་པེ་རི་སི་གི་སློབ་ཆེན་དུ། བོད་ཀྱི་སྐད་ཡིག་ཞིབ་འཇུག་གི་འབུམ་རམས་པ་གི་དམ་བཅའ་བཞག་པ་ནས་བཟུང། རྒྱ་གར་དང་པ་ཀི་སི་ཐན་བལ་པོ་དང་འབྲུག། བོད་ཀྱི་ས་ཁུལ་འདྲ་མིན་དུ་ཆེད་བསྐྱོད་ཀྱིས་བོད་ཀྱི་སྐད་ཡིག་གི་ཁྱབ་ཁོངས་མི་རིགས་ཚོ་གི་ཁ་སྐད་ལ་ཞིབ་འཇུག་གནང་ཡོད་པ་མ་ཟད། ལྷག་པར་བོད་ཀྱི་སྤྱི་ཚོགས་ཚན་རིག་ཁང་དུ་ལོ་མང་གི་རིང་ཞིབ་འཇུག་གི་ཕྱག་ལས་གནང་ཡོད་པ་དང། ད་ལྟ་ཁོང་གིས་ཧྥ་རན་སི་གི་ཕྲོ་བྷིན་སི་སློབ་ཆེན་གྱི་ནང་དགེ་རྒན་ཆེན་མོ་གི་འགན་འཁུར་ཕྱག་ལས་གནང་གི་ཡོད་པ་རེད། ཞུ་མཁན་ནི་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན།

ཡང་ཨ་རིའི་སྲིད་འཛིན་ཇོ་པཱ་ཏན་མཆོག་དང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་རྣམ་པ་གཉིས་ཟླ་བ་རྗེས་མ་སཱན་ཧྥི་རན་སི་སི་ཀོ་གྲོང་ཁྱེར་དུ་མཇལ་འཕྲད་གནང་རྒྱུར་འཆར་གཞི་འདིང་བཞིན་ཡོད་པ་རེད། གནས་ཚུལ་འདི་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་ཡི་རེས་གཟའ་པ་སངས་ཉིན་ཨ་མི་རི་ཀའི་སྲིད་འཛིན་དང་ཕྱི་སྲིད་དྲུང་ཆེ་རྒྱལ་སྲུང་སློབ་སྟོན་པ་བཅས་དང་མཇལ་འཕྲད་རྗེས་སུ་གཏན་འཁེལ་བ་ཞིག་རེད་འདུག་དེ་ཡང་ཨ་རིའི་ཕོ་བྲང་དཀར་པོའི་གཞུང་འབྲེལ་མི་སྣ་ཞིག་གིས་ཟླ་བ་རྗེས་མ་ཡུལ་གཉིས་ཀྱི་དབུ་ཁྲིད་རྣམ་གཉིས་ཨ་རིའི San Francisco གྲོང་ཁྱེར་དུ་མཇལ་འཕྲད་ཀྱི་ཆེད་གྲ་སྒྲིག་གནང་བཞིན་ཡོད་པ་བརྗོད་འདུག་ད་དུང་ཁོང་གིས་ང་ཚོས་མཇལ་འཕྲད་ཡོང་ཐབས་ཀྱི་དམིགས་ཡུལ་ཕྱོགས་སུ་མཉམ་ལས་བྱེད་བཞིན་པ་དང་དེའི་སྐོར་རྒྱ་ནག་གི་དཔོན་རིགས་ཚོས་མཇལ་འཕྲད་ཀྱི་དུས་ཚོད་ཉེ་བའི་སྐབས་མང་ཚོགས་ལ་ཕྱི་བསྒྲགས་བྱེད་ཀྱི་ཡོད་རྒྱུ་རེད་ཅེས་བརྗོད་འདུག་རེས་གཟའ་པ་སངས་ཉིན་སྲིད་འཛིན་པཱ་ཏན་དང་རྒྱ་ནག་གི་ཕྱི་སྲིད་བློན་ཆེན་མཇལ་འཕྲད་སྐབས་སུ་རྒྱ་ནག་དང་ཨ་རི་གཉིས་ཕྱི་འགྲོ་མཉམ་ལས་བྱེད་རྒྱུ་དམ་བཅའ་དང་དེ་བཞིན་འཛམ་གླིང་གི་སྟོབས་ཆེན་རྒྱལ་ཁབ་གཉིས་ཀྱི་འབྲེལ་ལམ་དེ་འགན་འཁུར་ལྡན་པའི་ངང་ནས་གཉེར་དགོས་པའི་ཐོག་ད་དུང་ཕྱོགས་གཉིས་ཀྱི་གྲོས་མོལ་བརྒྱུད་རིམ་དེ་ག་དུས་ཡིན་ན་ཡང་སྒོ་ཕྱེ་དགོས་རྒྱུ་གལ་འགངས་ཆེན་པོ་ཡིན་པ་བརྗོད་འདུག་ཨ་རིའི་སྲིད་འཛིན་དང་རྒྱ་ནག་གི་སྲིད་འཛིན་རྣམ་གཉིས་ཕྱི་ཟླ་བཅུ་གཅིག་པའི་ཚེས་བཅུ་གཉིས་ནས་བཅོ་བརྒྱད་བར་ཨ་མི་རི་ཀའི San Francisco དུ་བསྐོང་ཚོགས་གནང་རྒྱུ་ཡིན་པའི་ཨེ་ཤེ་ཡ་ཞི་བདེ་རྒྱ་མཚོའི་དཔལ་འབྱོར་མཉམ་འབྲེལ་ལྷན་ཚོགས་གླེང་སྟེགས་ཐོག་ཚོགས་བཅར་ཕེབས་ཀྱི་ཡོད་པ་ལྟར་ཟུར་དུ་མཇལ་འཕྲད་གནང་རྒྱུ་ཡིན་འདུག། ཡང་རྒྱ་ནག་དམར་ཤོག་ཚོགས་པའི་སྲིད་བློན་ཟུར་པ་ལི་ཁེ་ཆང་འདས་གྲོངས་སུ་ཕྱིན་པ་དེས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ལ་ཇི་ལྟར་ཉེན་ཁ་ཞིག་ཡིན་པའི་སྐོར་སྦི་སྦི་སི་གསར་ལས་ཁང་གིས་གནས་ཚུལ་དཔྱད་བརྗོད་ཞིག་སྤེལ་འདུག་དེ་ཡང་འདས་པའི་ལོ་རྒྱུས་ལ་ཕྱི་བལྟས་བྱས་ཚེ་རྒྱ་ནག་གི་དཔོན་རིགས་ཤིག་འདས་གྲོངས་སུ་ཕྱིན་རྗེས་རྒྱ་ནག་ནང་འཕོ་འགྱུར་ཆེན་པོ་ཞིག་ཐེབས་རྒྱུར་ནུས་པ་ཡོད་པ་ལྟར།

རྒྱ་ནག་གི་ཆེས་མཐོའི་ལས་དོན་མང་པོར་བསམ་ཚུལ་མི་མཐུན་པ་བཏོན་མཁན་རྒྱ་ནག་ནང་དགོས་གལ་ཆེ་བའི་ནུས་ལྡན་གྱི་མི་སྣ་ཞིག་ཡིན་པ་མང་པོས་ངོས་འཛིན་བྱེད་ཀྱི་ཡོད་པ་རེད། སྤྱིར་ལི་ཁེ་ཆང་རྒྱ་ནག་སྲིད་བློན་གྱི་འགན་འཁུར་འཁུར་བའི་དུས་ཡུན་ནང་རྒྱ་ནག་གི་ཆེས་མཐོའི་དཔོན་རིགས་བར་རྒྱ་ནག་གི་སྲིད་ཇུས་ལག་བསྟར་བྱེད་ཕྱོགས་ལ་སོགས་པའི་གནད་དོན་མང་པོའི་ཐོག་འགལ་ཟླ་ཤུགས་ཆེན་པོ་བྱུང་ཡོད།

འཕགས་བོད་གཉིས་ཀྱི་ནད་པ་རྣམས་ལ་སྨན་བཅོས་ཀྱི་གཟེངས་བསྟོད་ཞབས་ཞུ་བསྒྲུབས་པ་ལ་ཆེ་བསྟོད་ཀྱིས་སྨན་པ Bettegowda གི་སྨན་ལས་མཁས་པའི་བྱ་དགའ་དང་པོ་གནང་རྒྱུའི་གསལ་བསྒྲགས་གནང་བ་སོགས་ཀྱི་གནས་ཚུལ་ཞིག་དེ་གའི་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་བཏང་གནང་བ་དེ་གཤམ་ལ་གསན་གནང་གི་རེད།
ཨ་རིའི་རྒྱལ་ས་ཝ་ཤིང་ཏོན་དུ་རྟེན་གཞི་བྱས་པའི་མ་གཅིག་ཚོགས་པས་རྒྱ་གར་ལྷོ་ཕྱོགས་མོན་གོ་འདོད་རྒུ་གླིང་དགའ་ལྡན་བྱང་རྩེ་གྲྭ་ཚང་གི་སྨན་ཁང་གི་གཙོ་འཛིན་སྨན་པ་དོན་གྲུབ་བཀྲ་ཤིས་ལགས་ནས་འཕགས་བོད་གཉིས་ཀྱི་ནད་པ་རྣམས་ལ་སྨན་བཅོས་ཀྱི་ཞབས་ཞུ་སྒྲུབ་པ་ལ་ཆེ་བསྟོད་ཀྱི་ངོས་འཛིན་ཞུས་རྗེས་ཕྱི་ལོ་ཉིས་སྟོང་ཉིས་རྩ་གསུམ་ལོའི John Hopkins སྨན་གྱི་མཐོ་སློབ་ཁང་གི་ཀླད་པའི་གཤག་བཅོས་སྨན་པ་དང་དབང་རྩའི་ཚན་རིག་པ་གྲགས་ཅན Chetan Bettegowda གི་མཚན་ཐོག་ནས་སྨན་ལས་མཁས་པའི་གཟེངས་བསྟོད་ཕྱག་འཁྱེར་དང་བྱ་དགའ་གནང་རྒྱུའི་གསལ་བསྒྲགས་གནང་འདུག་ཅིང། ད་ལན་སྨན་པ་དོན་གྲུབ་བཀྲ་ཤིས་ལགས་སུ་ངོས་འཛིན་བྱ་དགའ་གནང་རྒྱུ་ཡིན་པ་དེའི་ཐོག་ཁོང་ལ་དགའ་ཚོར་དང་སྦྲགས་སེམས་འགུལ་འཕར་མ་ཞིག་ཐེབས་པ་མ་ཟད། དེས་ན་གཞོན་སྨན་པ་ཕྱི་རྒྱལ་ཡུལ་གྲུ་ཁག་ཏུ་སྐྱོད་རྒྱུའི་ཚབ་ཏུ་གཞིས་ཆགས་ཁག་གི་ནང་ཞབས་ཞུ་བསྒྲུབ་རྒྱུའི་སེམས་འགུལ་ཐེབས་པའི་རེ་བ་ཡོད་སྐོར་འགྲེལ་བརྗོད་གནང་བྱུང།
ང་ཚོ་ཚང་མ་མི་ཡིན་པ་སོང་དེ་ལྟ་བུ་གཅིག་ག་དུས་ལས་ཀ་ཡག་ཅིག་བྱེད་ན་ཡོད་ཆེད་སུ་ལ་ཆེ་མཐོང་གླེང་ན་ཡང་དེ་ཆེ་གོ་རང་གོ་རང། སོ་སོ་ལའང་སེམས་ཤུགས་འཕར་ཡ་འཕར་མ་འཕར་ཡ་ཅིག་དང་ཡང་ན་གཞན་པ་ཡང་ཇེ་མང་མུ་མཐུད་ནས་ད་ཨམ་ཅི་གཞོན་པ་དེ་ནས་མང་པོ་ཡོད་རུང་བ་ཡང་ན་མང་ཆེ་ཆེ་ད་ཕྱི་གི་ཕལ་ཆེ་མུ་མཐུད་ནས་ལས་ཀ་བྱེད་མཁན་ད་གཞིས་ཆགས་ལ་ཕལ་ཆེ་མེད་པ་འདྲ་བོ་རེད་དོ། དེའི་ཕྱིར་ད་གཞིས་ཆགས་ཁག་ལ་ལས་ཀ་བྱས་མུ་མཐུད་ནས་ད་ཅིག་སེམས་ཤུགས་འོ་ལས་ཀ་འདི་འདྲ་བྱེད་མཁན་འདུག་ལབ་ནས་གཞོན་པ་ཚོ་ལ་དེ་སེམས་ཤུགས་འཕར་ཡ་གི་རྣམ་པ་ཅིག་མཚོན་དགོས་རེད་དྲན་གི་འདུག་བྱས་དང་དམིགས་བསལ་གྱི་ཡང་ན་ད་དེའི་བྱ་དགའ་འདྲ་བོ་དེ་ལོ་རྟག་པར་ཞིག་ཁོ་རང་ཚོ་གི་ཕུལ་ཡ་གི

ལས་འགུལ་གསར་བ་མང་པོ་ཞིག་སྤེལ་ཡོད་རེད་དང་ད་མཁལ་མ་ལ་གཙང་མ་བཟོ་ཡ་གི་སྡེ་ཚན་ཅིག་བཙུགས་ཡོད་རེད Hepatitis གི B གི་དམིགས་བསལ་གྱི་སྡེ་ཚན་ཅིག་བཙུགས་ཡོད་རེད་ཨ་ནི་མཉམ་དུ་ལ་ང་འདི་ད་ད་ལེགས་བཅོས་ལས་འཆར་ལབ་ནས RDTS གི NGO ཅིག་འདི་གི་ང Volunteer ལོ་མང་པོ་ཞིག་བྱས་རེད་ད་ཆ་རྐྱེན་མང་པོ་ཞིག་ལ་ལྟ་ནས་རེད་དྲན་གྱི་འདུག་ཆ་རྐྱེན་གཅིག་ལ་རེད་དྲན་གྱི་མི་འདུག། ཨ་ནི། འདི་བྱས་པ་ཡང་ཅིག་དམིགས་བསལ་གྱི་ལག་ཁྱེར་རེད་ད། Ultra Sound བྱེད་ཡ་དང་དེ་འདྲའི་གི་ཡང་ང་ལག་ཁྱེར་དམིགས་བསལ་དེ་འདྲ་ཡོད་ར་བ། མཉམ་དུ་ལ་ད་ད། ཨམ་ཅི་གསར་པ་ཐོན་རྒྱུ་ཚོ་དེ་ལ་སྦྱོང་བརྡར་སྤྲད་ཡ་དང་ཨ་ནི Hepatitis B གི་ངའི་ལས་གཞི་མང་པོ་ཅིག་འདི་བྱས་ཡོད་རེད་ཨ་ནི Hepatitis B གི་ཐོག་ནས་ངའི་མང་གྲོགས་ཅིག་ཕྱི་རྒྱལ་ཁག་པ་ལ་ཟབ་སྦྱོང་ཆེ་པོ་དེ་འདྲའི་ལ་ང་པ་སྐད་ཆ་བཤད་ཡ་གི་གོ་སྐབས་རག་ཡ་དང། ས་སྐྱ་མང་པོ་ཅིག་འགྲུབ་ར་བ་ཨ་ནི་ད་ཡིན་འདུག་ཟེར་གི་འདུག་སྤེན་མོ་ལ། ད་ལན་སྨན་པ་དོན་གྲུབ་བཀྲ་ཤིས་ལགས་སུ་ངོས་འཛིན་བྱ་དགའ་གནང་རྒྱུའི་གལ་གནད་རང་བཞིན་སྐོར་མ་གཅིག་ཚོགས་པའི་དང་བླངས་ཞབས་ཞུ་བ་དང་ད་ལན་གཟེངས་རྟགས་ཚོགས་ཆུང་གི་ཚོགས་མི་ཡིན་པ་ན་གཞོན་ནུས་པའི་ལས་གཞིའི་འགན་འཛིན་ཀུན་བཟང་ཚེ་འཕེལ་ལགས་ཀྱིས་ངོ་སྤྲོད་གནང་དོན་ལ།
Doctor Chetan Bettegowda གི་གཟེངས་རྟགས་དེ་ང་ཚོས་ད་མུ་མཐུད་ནས་བྱེད་ཐུབ་ཡས་ཀྱི་ང་ཚོའི་འབད་བརྩོན་རེད་ད་ད་ལྟ་ཐེངས་མ་དང་པོ་དེ་ཁོ་རང་དེ་བྱེད་དུས་བསམ་པ་དཔེ་ང་ཚོ་དགའ་ཚོར་ཆེན་པོ་ཡོད་ད་ཁོ་རང་འགྲོ་བས་ན་དགའ་ལྡན་བྱང་རྩེ་ལ་ཕྱག་ལས་གནང་ནས་སྤྱི་དང་གཅིག

མ་གཅིག་གི་གཙོ་བོ་འགན་འཛིན Co-founder། བཀྲ་ཤིས་རབ་རྒྱས་ལགས་ད་དོན་དག་ཨེམ་ཆི་ལ་འབྲེལ་བ་ཆགས་དེ་རུ Chetan Bettegowda Chetan Bettegowda ད་ལྟ་ཡིན་ན John Hopkins གི Brain Surgeon དཔེ་སྐད་གྲགས་ཚ་པོ་ཅིག་རེད་ཨ་ནི་ཁོ་རང་གཙོ་བོ Karnataka ནས་རེད་དོ་ཨ་ཁོ་རང་དང་འབྲེལ་བ་བྱུང་ནས་ཨ་ནི་ཁོ་རང་དང Patient དང་ཨ་ནི་ཨེམ་ཆི་བར་དུ་གི་ནད་པ་དང་ཨེམ་ཆི་བར་དུ་གི་འབྲེལ་བ་དེ་བྱུང་ཡོད་ཙང་རང་ཨ་ནི་ཨེམ་ཆི་ལགས་ཀྱི་ལས་ཀ་ལ་ཡི་རང་སྐྱེས་ནས་ད་དོན་དག་གཙོ་བོ་བོད་པའི་སྤྱི་ཚོགས་ནང་ལ་ད་རིང་འདི་ལ་རྐང་དང་པོ་དེ་ཆགས་བསྡད་དུས་ཙམ་པ་དེ་ནས་ཁོ་རང Karnataka ནས་ཡིན་ཙང་ར་བ་ན Karnataka གཡས་གཡོན་ལ་བོད་པ་ཨེམ་ཆི་གཙོ་བོ་སྤྱི་ཚོགས་ནང་ལ་ཕན་པ་བསྒྲུབ་བསྡད་མཁན་དེ་འདྲས་ཀྱི་ཅིག་ཨེམ་ཆི་ཅིག་ལ་ང་ཚོས་ཀྱི་གཟེངས་རྟགས་འདྲ་པོ་དང་ཆེ་མཐོང་གཙོ་བོ་ཁོ་རང་གི་སྤྱི་ཚོགས་ནང་ལ་ཕན་པ་བསྒྲུབ་པ་དེ་ལ་ཡང་ང་ཚོ་གི་རྒྱབ་སྐྱོར་གྱི་མཚོན་བྱེད་ཅིག་ཏུ་ཅིག་གི་གི Scholarship དེ་རེད་ཁོ་རང་གི་ཅིག་གི་ཆེད་ལས་གོ་ནས་སློབ་སྦྱོང་སྦྱང་ཡས་དང་གོ་ནས་ཁོ་རང་གི་ཅིག་གི་རིག་རྩལ་ཡག་ཏུ་བཏང་ཡས་དང། དེ་འདྲའི་སྒང་ལ་ང་ཚོས་ཀྱིས་མ་དངུལ་མཚོན་བྱེད་ཅིག་དེ་འདྲས་རེད། གཞན་ཡང་སྨན་པ་དོན་གྲུབ་བཀྲ་ཤིས་ལགས་ཀྱིས་གསུངས་ཡག་ལ་སྤྱིར་བཏང་གཞིས་ཆགས་ཀྱི་ནང་གཏན་བཞུགས་གནང་མཁན་བོད་མི་བགྲེས་སོང་མང་པོ་ཡོད་དུས། ཁོང་ནས་དུས་རྒྱུན་བགྲེས་སོང་ཚོ་དང་གྲྭ་བཙུན་རྣམས་ཀྱི་འཕྲོད་བསྟེན་གྱི་ཐོག་ཐུགས་ཁུར་འབད་བརྩོན་གནང་བཞིན་པ་སྤྱི་དང་ལྷག་པར་དུ་མཆིན་པའི་གཉན་རིམས Hepatitis ཐོག་དོ་སྣང་བཅོས་ཐབས་གནང་བཞིན་པའི་འགྲེལ་བརྗོད་གནང་བྱུང། ང་རང་གིས་ད་སྤྱིར་བཏང་ལས་ཀ་བྱེད་ཡག་དེ་ཆ་ཚང། ལོ་མི་ནད་པ་མང་ཅིག་བརྒྱ་ཆ་བརྒྱད་ཅུ་ལྷག་ཅིག

ཨོ་དོན་བཀྲ་ཤིས་རེད་དོན་མི་ལགས། སྨན་པ་དོན་གྲུབ་བཀྲ་ཤིས་ལགས་ནི་ལ་དྭགས་སུ་འཁྲུངས་ཤིང། ཁོང་གི་གཞི་རིམ་སློབ་སྦྱོང་དེ་ལ་དྭགས་བོད་ཁྱིམ་དང་དེ་ནས་རྡ་སྟེང་བོད་ཁྱིམ་གྱི་རྗེས། Indira Gandhi Medical College Simla དང།
CMC Vellore བཅས་ཀྱི་ནང་ལོ་ངོ་བཅུ་ཙམ་གྱི་རིང་སྨན་གྱི་སློབ་སྦྱོང་གནང་བའི་རྗེས་ད་བར་འདས་པའི་ལོ་ངོ་བཅོ་ལྔའི་རིང། རྒྱ་གར་དང་བོད་མིའི་སྤྱི་ཚོགས་ཀྱི་ནང་སྨན་པའི་ཞབས་ཞུ་བསྒྲུབས་གནང་ཡོད་པའི་ནང་ལོགས་ནས།

མུ་མཐུད་སློབ་སྦྱོང་བྱ་རྒྱུའི་སློབ་ཡོན་གྱི་བྱ་དགའ་བཞེས་གནང་རྒྱུའི་ལས་རིམ་སྒྲོག་ཞུས་རྗེས་སྨན་པ་དོན་གྲུབ་བཀྲ་ཤིས་ལགས་སུ། Chetan Bettegowda གི་སྨན་གྱི་ཁྱད་ལས་པའི་བྱ་དགའ་དེ་ནི་རིང་མིན་མ་གཅིག་ཚོགས་པའི་འདུ་འཛོམས་ཤིག་གི་སྐབས་གནང་རྒྱུའི་འཆར་གཞི་ཡོད་པ་རེད་འདུག་རྒྱ་གར་ལྷོ་ཕྱོགས་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པདྨ་དངོས་གྲུབ་ཡིན།
རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་རེད། བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་བསྟི་གནས་ཁང་གིས་བོད་ཡིག་ནང་མཉམ་འབྲེལ་རྒྱལ་ཚོགས་ཀྱི་དམིགས་བསལ་བརྒྱུད་རིམ་ཟེར་བའི་དེབ་ཆུང་ཞིག

འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གིས་འགྲོ་བ་མིའི་ཐོབ་ཐང་ཆེད་མཁས་དང་རྟོག་ཞིབ་པའི་སྡེ་ཚན་ཟུར་འཛུགས་བྱེད་ཆེད། མཉམ་འབྲེལ་རྒྱལ་ཚོགས་ཀྱི་དམིགས་བསལ་བརྒྱུད་རིམ་བརྒྱུད་སྟངས་ཀྱི་ཐོག་ལ་ཡང་རྣམ་པ་ཚོས་ཕྱག་དེབ་ཅིག་བཏོན་གནང་ཡོད་རེད་འདི་དང་འབྲེལ་བྱས་ད་བཀའ་འདྲི་ཞུ་ཡའི་ལེ་ཚན་ཆགས་འགྲོ་གི་ཡོད་ཨ་ནི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་དམིགས་བསལ་ཅན་དང་ཡང་ཡུལ་ལུང་བྱེ་བྲག་པའི་གནས་ཚུལ་སྙན་འབུལ་དང་ལམ་སྟོན་གྱི་བརྒྱུད་ལམ་ཅིག་ཆགས་བསྡད་ཀྱི་འདུག་ཨ་ནི་ད་ལྟའི་ཆར་ལ་ཡང་རྒྱ་ནག་གཞུང་གིས་སྟངས་འཛིན་དང་ཤུགས་རྐྱེན་མེད་པའི་བརྒྱུད་ལམ་ཡག་ཤོས་ཤིག་ཀྱང་ཆགས་ཀྱི་ཡོད་པ་ནི་གསར་འགོད་ལྷན་ཚོགས་ཐོག་ལ་ཡར་སྤྱི་ཟླ་བཅུ་པའི་ཚེས་པ་ཉི་ཤུ་བཞི་ཉིན་མོ་དེ་དུས་བྱས་ནས་བསྒྲགས་ཡོད་རེད། ད་ལྟ་བཞུགས་སྒར་དུ་ཆགས་པའི་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གིས་བོད་ཡིག་ནང་ལ་མཉམ་འབྲེལ་རྒྱལ་ཚོགས་ཀྱི་དམིགས་བསལ་བརྒྱུད་རིམ་ཟེར་བའི་དེབ་ཆུང་ཞིག་ཕབ་བསྒྱུར་འགྲེམས་སྤེལ་གནང་ཡོད་པ་དེ་དང་ལྟེ་གནས་ཁང་གི་ཉམས་ཞིབ་པ་ཉི་མ་འོད་ཟེར་ལགས་སུ་འདིའི་སྐོར་ལ་ཡང་བཀའ་མོལ་ཞུ་ཡ་ཅིག་བྱ་འགྲོ་གི་ཡོད་ཡིན་ནའི་ཁོང་གིས་ད་ལྟ་གསར་འགོད་ལྷན་ཚོགས་ཐོག་ལ་ཡང་བོད་མི་ཚང་མས་འགན་འཁུར་བའི་ཐོག་ནས་དམིགས་བསལ་གྱི་བརྒྱུད་རིམ་འདི་བེད་སྤྱོད་ཡག་པོ་བྱས་བྱས་ཚུལ་བཞིན་བཏང་གནང་བ་ཡིན་ན་གྲུབ་འབྲས་ཆེན་པོ་ཞིག་སྟོན་ཐུབ་ཡག་གི།

སྲུང་སྐྱོབ་བྱེད་སྟངས་བརྒྱུད་རིམ་གཅིག་དང་དེ་ག་ནང་བཞིན་གྱི་ཡང། རྒྱལ་སྤྱིའི་སྤྱི་ཆིངས་ཁག་མང་པོ་ཞིག་ཡོད་པ་དེ་ཚོ་གི་སྒང་ནས་ཡང་སྲུང་སྐྱོབ་བྱེད་ཡག་གི་བརྒྱུད་རིམ་དེ་འདྲའི་མི་འདྲ་བ་གཙོ་བོ་གཉིས་འདྲ་བ་ཞིག་སྟེ། དེ་ཚོའི་སྐོར་ལ་ཡང་ན་ནིང་སྤྱིར་བཏང་ང་ཚོ་གི་དུས་ཀྱི་ནས་ཆེད་དེབ་ཅིག་དམིགས་བཀར་གྱིས་བཏོན་པ་རེད། ད་ལོ། ད་ལྟ་ཉེ་ཆར་བཏོན་པའི་ཨ་ནི་བསྒྱུར་དེབ། དེབ་དེ་ཡིན་པ་ན་ག་རེ་ཟེར་ན། ཨ་ནི་བཅའ་ཁྲིམས་གཞི་བཞག་གི་ད་སྲུང་སྐྱོབ་བྱེད་སྟངས་བརྒྱུད་རིམ་མང་པོ་ཡོད་པའི་ནང་ལོགས་ཀྱི་དམིགས་བསལ་གྱི་ད་ནམ་རྒྱུན་ཡོངས་གྲགས་ལ་ཡ་ད་ཅིག་གི་ཚགས་ཚུད་ཤོས་དང་དེ་ག་ནང་བཞིན་གྱི་ཅིག་རྒྱལ་ཁབ་མང་པོ་ཅིག་གི་ད་ཆབ་སྲིད་དང་དེ་འབྲེལ་གྱི་གཡོ་བ་ལ་ཡ་གང་ཐུབ་ཐུབ་མ་ཚུད་ཡ་གི་ད། ཐབས་ལམ་ཡག་ཤོས་འདྲ་བོ་དེ་དམིགས་བསལ་བརྒྱུད་རིམ Special Procedure རང་ཆགས་བསྡད་ཡོད་ཙ་ནི། ང་རང་ཚོ་ལ་ཡིན་པ་ན་དེ་རང་འབྲེལ་བ་ཆེ་ཤོས་ཆགས་བསྡད་ཡོད་ཙ་ནི་དེའི་སྐོར་ལ་ཡང་དམིགས་བསལ་གྱི་ང་ཚོ་གི་ད་དམིགས་བཀར་གྱིས་ད་ལོ་ཞིབ་ཚགས་པོ་ཅིག་དེ་རང་སྒང་ལ་ཡར་ཐུག་བྱས་ནས་བསྒྱུར་ཞེས་བ་ཅིག་ཉེ་ཆར་བཏོན་པ་དེ་འདྲ་ཞིག་ཆགས་བསྡད་འདུག་ལགས། ད་ལྟ་ཉི་མ་ལགས་ཀྱིས་སྔ་ལོ་ཆེད་དེབ་ཅིག་བཏོན་པ་རེད་གསུངས་སོང་བ་ད་རེས་དེ་བསྒྱུར་དེབ་རེད་ཟེར་བྱས་དམིགས་བསལ་གྱི་ད་བརྒྱུད་རིམ་འགྲོ་སྟངས་ཀྱི་ཐོག་ལ་ཡང་བསྒྱུར་དེབ་རེད་གསུང་གི་འདུག་འདི་གཉིས་ལ་དབྱེ་བ་སྒྲུབ་ཀྱི་ཁྱད་པར་ག་རེ་ཡོད་རེད་ལགས། ལའོ། ད་ན་ནིང་བཏོན་ཅོག་དེ། སྤྱིར་བཏང་གི་ང་ཚོ་གི་ད་ལྟ་ད་ལོ་བཏོན་ཅོག་དང་ན་ནིང་བཏོན་ཅོག་གཉིས་ཀ་གི་དམིགས་ཡུལ་གཙོ་བོ་དེ་ག་རེ་ཟེར་ན་ད་མཉམ་འབྲེལ་རྒྱལ་ཚོགས་ཀྱི་ཁྱབ་ཁོངས་འོག་ལ་ཡང་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་བྱེད་ཡག་གི་བརྒྱུད་རིམ་འདྲ་བ་མང་པོ་ཞིག་འདུག་ཡིན་ནའི་ཡང་ང་རང་ཚོ། ཨ་ནི་བོད་མི་ཚོ་ངོས་དེ་ནས་དེ་གི་བརྒྱུད་རིམ་དེ་ཚོ་མང་པོ་ཅིག་གོ་སྐབས་དམ་འཛིན་གནང་མ་ཐུབ་པས་ཀྱི་ཨ་ནི་ཅིག་ང་ཚོ་ངོས་དེ་ནས་ག་འདྲ་ཟེར་ན་ཅིག་འཐུས་ཤོར་གྱི་རྣམ་པ་འདྲ་བོ་ཅིག་མཐོང་བསྡད་ཀྱི་ཡོད་རེད་བ། དེ་ཡིན་དུས་ཙ་ནི་དེའི་སྐོར་ནི་ང་ཚོ་གི་ད།

བརྒྱ་དང་དགུ་བཅུ་གོ་གསུམ་དེ་མང་པོ་ཅིག་གིས་རྒྱལ་སྤྱིའི་གི་སྤྱི་ཆིངས་ཁག་མང་པོ་ཅིག་ལ་ཡང་ཁྲིམས་ཡིག་ཁག་མང་པོ་ཅིག་ལ་ཡང་ཁོ་རང་ཚོས་ལག་བསྟར་ཁས་ལེན་འདུག་ཟེར་གནང་ཡོད་རེད་བ། དེ་འདྲ་ཙ་ནི་ད་དེ་འདྲའི་གི་སྤྱི་ཆིངས་ཁག་ལག་བསྟར་ཁས་ལེན་གནང་མཁན་གི་རྒྱལ་ཁབ་དེ་ཚོ་ལ་ཡང་ཨ་ནི་སྤྱི་ཆིངས་གཞི་བཞག་གི་འགྲོ་བ་མིའི་ཐོབ་ཐང་དེ་ཚོ་སྲུང་ཨ་ནི་ཚུལ་བཞིན་འགན་སྲུང་འགྲོ་ཐུབ་གི་ཡོད་དང་མེད་དེ་འདྲའི་སྒང་ལ་ཡང་ལྟ་རྟོག་བྱེད་མཁན་གི་སྡེ་ཚན་ལོགས་ཀ་བྱས་བྱས་ད་གང་ལྟར་སྤྱི་ཆིངས་སྤྱི་ཆིངས་གཞི་བཞག་གི

དབང་ཤུགས་ཆེན་པོ་ཞུགས་ཀྱི་ཡོད་རེད་དེ་ཚོ་ཆ་ཚང་དབང་དབང་ཆ་བེད་སྤྱོད་བཏང་བའི་རྐྱེན་གྱིས་ཨ་ནི་བརྒྱུད་རིམ་ཆེན་པོ་མང་པོ་ཞིག་ང་ཚོས་བེད་སྤྱོད་བཏང་ཐུབ་མེད་པ་དེ་འདྲའི་འདྲ་བོ་ཞིག་ཆགས་བསྡད་ཀྱི་འདུག་བྱས་ཙང་ད་ལྟ་ད་ལྟ་དེ་གི་ད་ལོ་གི་དེབ་དེ་དམིགས་བསལ་གྱི་ང་རང་ཚོ་དང་འབྲེལ་བ་ཆེ་ཤོས་དམིགས་བསལ་བརྒྱུད་རིམ་དེ་རང་སྐོར་ལ་ཡ་ངོ་སྤྲོད་འདྲ་བོ་ཞིག་ཆགས་བསྡད་ཀྱི་ཡོད་རེད་ལགས། ད་ལྟ་དེའི་ནང་ལ་ཉི་མ་ལགས་ད་མ་གཞི་རྣམ་པ་ཚོས་དེའི་སྒང་ལ་ཞུ་གཏུག་གནང་ཡག་དང་འདྲ་བོ་བཀའ་མོལ་གནང་ཡག་དང་སྡིངས་ཆ་ཁག་མང་པོ་ཞིག་ལ

དེ་ཡིས་ད་ལྟ་དམིགས་བསལ་བརྒྱུད་རིམ་རང་ད་ཆ་ཡོད་མ་རེད་ཡིན་ནའི་ལས་ད་འགྲོ་བ་མིའི་ཐོབ་ཐང་ལྷན་ཁང་རང་གི་ཁྱབ་ཁོངས་འོག་ལ་ཡ་ཆགས་སྡོད་ཀྱི་རེད། དེ་གི་བརྒྱུད་རིམ་དེ་འགྲོ་གི་ཡོད་རེད་ད་ག་ནང་བཞིན་གྱི་ཨ་ནི་ད་ལྟ་ང་ཚོས་ཉེ་ཆར་བཏོན་པའི་དེབ་དང་དེབ་དེ་དང་འབྲེལ་བ་ཡོད་པའི་ད་ག་ན་དམིགས་བསལ་བརྒྱུད་རིམ་གི་ངོས་ཐད་ནས་ལོ་རྟག་པར་ཨ་ནི་ཆ་རྐྱེན་རེད་ཅིག་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གི་ཚོགས་ཆེན་སྐབས་ལ་ཡ།

མེད་དང། ཨ་ནི་བྱ་སྤྱོད་ག་རེ་ག་རེ་མཚམས་འཇོག་བྱེད་དགོས་མེད་དེ་འདྲའི་སྐོར་ལ་ཡང་ཁོ་རང་ཚོའི་གི་ག་དུས་ཡིན་ན་ཐུགས་བསྐྱེད་ནས་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གི་ཚོགས་ཆེན་སྐབས་ལ་ཡང་སྙན་སྒྲོན་ཞུས་བསྡད་ཡོད་རེད། བྱས་ཙང་ད་ཁོ་རང་ཚོའི་སྙན་སྒྲོན་ཞུ་ཡས་ཀྱི་སྒང་ནས་ཅིག་གཞི་བཞག་ས་གཙོ་བོ་འདྲ་བོ་དེ་ག་དུས་ཡིན་ན་ག་རེ་གཞི་བཞག་ཡོད་ཟེར་བ་ན། ད་ནི་ཅིག་སྤྱིར་དེ་རྒྱལ་ཁབ་ཕར་ཕྱོགས་ཞིབ་བཤེར་བྱེད་ས་གི་རྒྱལ་ཁབ་དེ་གི་ད Country Report ལབ་ས་ནས་ཨ་ནི་ཁོ་རང་ཚོའི་གི་སྙན་ཐོ་ཅིག་སྟོན་དགོས་རེད་ད་དེ་མ་ཡིན་པའི་བརྒྱ་ཆ་བརྒྱད་ཅུ་འདྲ་བོ་ཅིག་རང་དབང་ལྡན་པའི་ཨ་ནི། གཅིག་གཞུང་འབྲེལ་མིན་པའི་ཚོགས་པ་དང་ད་ག་ནང་བཞིན་གྱིས་དངོས་སུ་མནར་གཅོད་མཐོང་མཁན་གྱི་གང་ཟག་གི་ངོས་ཐད་ནས་ཁོ་རང་ཚོ་ལ་ཡང་གནས་ཚུལ་དེ་འདྲའི་མཁོ་སྤྲོད་བྱས་པས་ན་དེ་ཚོ་ལ་ཡང་ཞུ་གི་ཁོང་ཚོས་ཆ་འཇོག་ཤུགས་ཆེན་པོ་བྱེད་ཀྱི་རེད་དེ་འདི་ས་ནས་ང་རང་ཚོ་བོད་མི་ཚོ་གི་ངོས་ཐད་ནས་ད་ལྟ་བར་དུ་ད་ཅིག་གཞུང་འབྲེལ་མིན་པའི་ཚོགས་པ་མང་པོ་ཅིག་གིས་དེའི་སྒང་ལ་ཡང་གོ་སྐབས་དེ་དམ་འཛིན་བྱེད་མེད་པ་གི་དོ་སྣང་ཚོར་སྣང་འདྲ་བོ་ཅིག་བྱུང་སོང་དེ་འདི་ས་ནས་དེ་འདྲའི་གོ་སྐབས་དེ་དམ་འཛིན་བྱེད་ཐུབ་པས་ན་ཏན་ཏན་གྱིས་ང་རང་ཚོ་གི་བོད་ནང་ལོགས་ཛར་དྲག་གནས་སྟངས་དེ་དུས་ནས་དུས་སུ་ཁོ་རང་ཚོ་ལ་ཡང་མཁོ་སྤྲོད་བྱེད་ཐུབ་པས་ན།

སྤྱིར་བཏང་གི་མཉམ་འབྲེལ་རྒྱལ་ཚོགས་ཀྱི་ཁྱབ་ཁོངས་འོག་ལ་ད་ངས་ནི་གོང་དུ་ཞུས་པ་ནང་བཞིན་འགྲོ་བ་མིའི་ཐོབ་ཐང་ཨ་ནི་གཅིག་ཞུ་གཏུག་བྱེད་ཡ་དང་འགན་སྲུང་བྱེད་ཡ་དང་སྲུང་སྐྱོབ་བྱེད་ཡ་གི་བརྒྱུད་རིམ་མི་འདྲ་བ་མང་པོ་ཞེ་པོ་ཅིག་ཡོད་རེད་ད་དེ་ཚོ་ལ་ཡང་ང་ཚོའི་བོད་ནང་ལོགས་འགྲོ་བ་མིའི་ཐོབ་ཐང་གི་ཛར་དྲག་གི་གནས་སྟངས་དེ་ཚོ་ཞུ་གཏུག་བྱེད་པ་ཡིན་ན་མང་པོ་གཅིག་ལ་ཡང་བརྩི་དགོས་རེད Consultative Status ལབ་ནས་ཁོ་རང་ཚོས་གི་ད་ཅིག་མཉམ་འབྲེལ་རྒྱལ་ཚོགས་ཨ་ནི་སྤྱི་ཚོགས་དང་དཔལ་འབྱོར་ལྷན་ཁང་གི་ངོས་ཐད་ནས་ཆོག་མཆན་དགོས་གི་ཡོད་རེད་ཨ་ནི་ཆོག་མཆན་དེ་ཡང་ཅིག་རྒྱལ་སྤྱིའི་གི་ཁྱོན་ཡོངས་ལ་ལས་ཀ་ཤུགས་ཆེན་པོ་བྱེད་དུས་ཀྱི་དེ་འདྲའི་གི།

སྤྱིར་བཏང་གི་ཁོ་རང་ཚོ་ཡང་ནང་ཁུལ་ལ་ཡང་དབྱེ་བ་གཉིས་ལ་ཡང་ཕྱེ་ཡོད་རེད་ཨ་ནི་གཅིག་གི་ལས་འགན་གྱི་ཆ་ནས། ཨ་ནི་གཅིག་དེ་ག་རེ་ཟེར་བ་ན། ད་གནད་དོན་བྱེ་བྲག་ལ་དམིགས་པའི Thematic Mandate ལབ་ས་ནས་གནད་དོན་བྱེ་བྲག་རང་ལ་ཡང་དམིགས་པའི་ཨ་ནི་ལས་འགན་སྒྲུབ་མཁན་གཅིག་ཡོད་དཔེར་ན་ཆ་བཞག་ན་ད། སྨྲ་བརྗོད་རང་དབང་ཡོད་ན་སྨྲ་བརྗོད་རང་དབང་རང་གི་སྐོར་ལ་ཡང་ཨ་ནི་གཅིག་ཞིབ་བཤེར་བྱེད་མཁན་དང་ལྟ་རྟོག། ག་རེ་ཟེར་བ་ད་དེ་རྟོག་ཞིབ་བྱེད་མཁན་དང་དེའི་སྐོར་ནས་ཨ་ནི།

ད་ལྟ་ཁྲུས་གསོལ་བྱེད་ས་གི་ས་ཆ་ག་རེ་ག་རེ་ཡོད་རེད། དེ་ནི་དྲི་བ་དེ་གསལ་བོ་གཅིག་བྱུང་མ་སོང། ད་ལྟ་དཔེར་ན་གྲངས་ཉུང་མི་རིགས་ཀྱི་གནད་དོན་དང་ཆོས་དད་རང་མོས་ཀྱི་གནད་དོན་དང་བྱིས་པའི་ཐོབ་ཐང་དང་དེ་འདྲའི་གནད་དོན་མང་པོ་ཅིག་འདུག་ཨང། ད་ལྟ་འདིའི་ནང་ནས་བཙན་བྱོལ་ནང་ལོགས་ཀྱི་བོད་པ་ཚོས་ཀྱི་དེའི་ཁེ་ཕན་མ་བསུབ་ན་ལན་བྱས་ཐབས་ཐོབ་ཐང་རྩོད་ལེན་བྱེད་ཐུབ་པ།

རྒྱ་ནག་གཞུང་གིས་ག་དུས་ཡིན་ན་གཅིག་ད་ལྟ་དམིགས་བསལ་བརྒྱུད་རིམ་ནང་ལོགས་ཀྱི་དམིགས་བསལ་གྱི་བཙན་འོག་གར་སོང་ཆ་མེད་དུ་གྱུར་བའི་སྡེ་ཁག་དང་སྨྲ་བརྗོད་རང་དབང་དང་དེ་ཚོ་ལ་ཡང་ལྷག་པར་དུ་ཁོང་ཚོས་རྒྱ་ནག་གཞུང་གི་ཞེད་སྣང་ཞེ་པོ་བྱེད་ཀྱི་འདུག་དེ་ཚོ་ལ་ཡང་དེ་ཚོ་གི་འགན་ཁུར་མི་སྣ་དེ་ཚོ་ལ་ཡང་རྒྱ་ནག་གཞུང་ངོས་ཐད་ནས་ག་དུས་ཡིན་ན་གཅིག་གང་ཐུབ་ཐུབ་ཀྱིས་གཅིག་ཁོང་ཚོའི་ལས་དོན་ལ་བཀག་འགོག་བྱེད་ཐུབ་ཡག་གི་ཐབས་ཤེས་མང་པོ་ཞེ་པོ་བཏང་གི་འདུག་དེ་འདི་ས་ནས་ང་རང་ཚོས་ཡང་ཐབས་ལམ་གཞན་པ་གཅིག་ག་རེ་རྙེད་པ་རེད་ཟེར་བ་ན་ད་ལྟ་འགན་ཁུར་མི་སྣ་ཁོ་རང་ཚོའི་ཡོད་ན་ལས་བྱེད་ཀྱི་རེད་དཔེར་ན་ཆ་བཞག་དེའི་སྐོར་ལ་ཡང

ཐོབ་ཐང་གཞན་དག་མང་པོ་ཅིག་དང་ཡང་ལྷག་པར་དུ་འབྲེལ་བ་ཆགས་བསྡད་པ་ར་ད་འགྲོ་བ་མིའི་ཐོབ་ཐང་ཟེར་ཡ་དེ་གི་གཞི་རྩའི་གཞི་རྩའི་གི་ཁོ་རང་ཁྱད་ཆོས་འདྲ་བོ་དེ་དེ་ར་ཐོབ་ཐང་ཆ་ཚང་ཅིག་འབྲེལ་བ་ཆགས་བསྡད་ས་ནི་ཁོ་རང་ཚོའི་ངོས་དེ་ནས་ཐབས་མཁས་བོའི་སྒང་ནས་ཨ་ནི་ཁ་གསལ་གི་ཐོབ་ཐང་རེད་དེ་སླད་དེ་དང་འབྲེལ་བྱས་ཨ་ནི་ཐོབ་ཐང་གཞན་དག་མང་པོ་ཅིག་རྡོག་རོལ་བཏང་གི་ཡོད་པ་དེ་གི་གནད་དོན་སྒང་ནས་ཁོ་རང་དང་གླེང་སློང་ཐུབ་ཡོད་རེད། བྱས་ཙང་ང་ཚོའི་ངོས་དེ་ནས་ཡང་དེ་གི་གོ་སྐབས་ཟིན་བྱས་ད་གང་ལྟར་རྒྱ་ནག་གཞུང་ལ་ཡ་ཅིག་རྟོག་ཞིབ་བྱེད་དུ་ག་རེ་ཟེར་གོ་ར་ད་དམིགས་བསལ་བརྒྱུད་རིམ་གི་འགན་ཁུར་མི་སྣ་སུ་འགྲོ་གི་ཡོད་པ་ན། དེ་ལ་ང་ཚོས་ཀྱི་བོད་ཀྱི་བོད་ནང་ལོ་གནད་དོན་འདི་གཅིག་ཐབས་མཁས་པོའི་སྒང་ནས་ཁོ་རང་གི་ལས་འགན་དང་འབྲེལ་བ་ཡོད་པ་བཟོས་བྱས་ཨ་ནི་སྙན་ཐོ་ཕུལ་དགོས་ཕུལ་ཡ་དང་ཨ་དེ་ལ་ཡང་འབྲེལ་བ་གནང་ཐབས་བྱེད་དགོས་ཡ་དེ་ང་ཚོས་གོ་སྐབས་དམ་འཛིན་བྱེད་དགོས་གལ་ཆེན་པོ་ཆགས་འདུག་དེ་ཕྱོགས་ནས་ང་ཚོས་ད་ལྟའི་ཆ་ལ་དཔེར་ན་ཏན་ཏན་གྱིས་ཐུས་ཤོར་མང་པོ་ཞིག་ཨ་ནི་བྱུང་ཡོད་པའི་ཚོར་སྣང་འདྲ་བོ་ཞིག་བྱུང་སོང།

ད་ག་ནང་བཞིན་ཡང་ཅིག། དགོངས་ཚུལ་མི་མཐུན་པའི་ཡང་མི་མང་པོ་ཅིག་གདན་འདྲེན་ཞུས་བྱས་བཀའ་མོལ་ཞུ་ས་འདྲ་ཆགས་བསྡད་ཀྱི་ཡོད། ལས་རིམ་འདིའི་ཐོག་ལ་ཡང་རྣམ་པ་ཚོས་ལེགས་སྤེལ་ཉེས་འགོག་གི་དགོངས་འཆར་འདི་ཡོད་པ་ཡིན་ན། tashiw@rfa.org ཐོག་ལ་ཡང་གློག་འཕྲིན་ཐོག་ནས་འབྲེལ་བ་གནང་བ་ཡིན་ན་ང་ཚོ་ཏན་ཏན་དེ་ལ་ཡང་ཡ་ལན་ཞུ་ཡ་དང་གདེང་འཇོག་ཞུ་གི་ཡིན་ཅེས་བྱས་ཞུ་ཡ་ཡིན། གཤམ་དུ་ཡང་དེ་རིང་གི་ལས་རིམ་འདི་མུ་མཐུད་ནས་གསན་རོགས་གནང།

བོད་ནང་ལོགས་ལ་མི་ཅིག་འཇུ་བཟུང་བྱེད་པའི་གི་ཨ་ནི་གནད་དོན་བྱུང་པ་ཡིན་ན་དེ་མི་དེ་འདྲས་ཅིག་འཇུ་བཟུང་བྱས་བཞག་འཇུ་བཟུང་བྱེད་མཁན་དེ་དེ་རེད་བཞག་རོ་ཨ་ད་འགན་འཁྲི་གི་འབྲེལ་ཡོད་དེ་དེ་རེད་བཞག་ད་ག་ནང་བཞིན་གྱི་ས་ཆ་དེ་ནས་འཇུས་བཞག་དེ་འདྲས་གི་གནས་ཚུལ་དེ་ཚོ་གང་ཐུབ་ཐུབ་གི་ཁ་གསལ་བོ་ཡོད་པ་ན་ད་ཡག་ཤོས་དེ་དེ་རེད་བྱས་ཙང་གནས་ཚུལ་ག་ཚད་ཁ་གསལ་བོ་ཡོད་པ་ན་ཁོ་རང་ཚོས་གི

བ་ན། དེ་རིང་གི་གནས་ཚུལ་ཅིག་ག་དུས་ཡིན་ན། ཁོང་ཚོ་ཡ་ད་ག་ནང་བཞིན་གང་ལས་ཁོ་རང་ཚོ་གི་ནུས་པ་ཆེ་ས་ཆ་ཚང་ཞིག་ཡོད་རེད། ཁ་ཐུག་འབྲེལ་བ་བྱས་ཡོད་ན་ཁོ་རང་ཚོ་གི་དངོས་གནས་གནས་ཚུལ་དེ་འདྲ་རང་ཡིན་པ་དང་ད་ག་ནང་བཞིན་གྱི་དཔང་རྟགས་ཡང་ཡག་པོ་ཡོད་པ་ཡིན་ན་ཏན་ཏན་གྱི་ཡ་ལན་གནང་གི་ཡོད་རེད་ལ་དེ་བརྒྱུད་རྒྱ་ནག་ཕྱོགས་ལ་ཡ་ཏན་ཏན་གྱི་གནོན་ཤུགས་དེ་འཕྲོད་གི་ཡོད་རེད། ད་ལྟ་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་རྣམ་པ་ཚོས་ཀྱི་བཙོན་པའི་ལོ་རྒྱུས་དང་འཛིན་བཟུང་བྱས་པའི་གི་རྣམ་པ་ཚོས་ཀྱི་ཟིན་ཐོ་དེ་བཀོད་གནང་འདུག་ད་ལྟ་གྲངས་ཀ་ཧ་ལས་པའི་མང་པོ་ད་ལྟ་ཤེས་རྟོགས་བྱུང་བ་གཅིག་པུ་གཅིག་པུ་ར་ཧ་ལས་པའི་མང་པོ་རེད་འདུག་སྟོང་ཚོ་བརྒལ་འགྲོ་གི་འདུག་བདུད་བྱེ་རྡུལ་ཚན་པ་ད་ད་ལྟ་ཕ་གི་རྒྱལ་ཚོགས་ནང་ལོགས་ལ་ཞུ་སྐུལ་གནང་ཡག་གི་གྲངས་ཀ་དེ་ཡི་རྣམ་པ་ཚོ་ཟིན་བཞུགས་ཡོད་རེད།

ད་ལྟའི་ཆབ་སྲིད་བཙོན་པ་དྲུག་གི་གནས་སྟངས་སྐོར་ལ་ཡང་མཉམ་འབྲེལ་རྒྱལ་ཚོགས་ཀྱི་གཞུང་འབྲེལ་དྲ་རྒྱ་རང་གི་སྒང་ནས་ཡོངས་གྲགས་བྱས་རྗེས་རྒྱ་ནག་གཞུང་དེ་སྐོར་ལ་ཡང་ལན་འདེབས་གསལ་བོ་དང་དེ་འདྲ་དགོས་ཡོད་ཟེར། དེ་ཚོ་ཆ་ཚང་ཅིག་དཔེར་ན་ཆ་བཞག་ཉེ་བའི་ཆར་ལ་བཏོན་པའི་གནས་ཚུལ་དེ་ཚོ་གི་བརྒྱུད་རིམ་དེ་ཚོ་ཡིན་པ་ན་ང་ཚོས་སྔོན་ལ་ཡང་ཞུ་གཏུག་བྱས་པའི་བརྒྱུད་རིམ་དང་གཅིག་པ་གཅིག་རྐྱང་འགྲོ་བསྡད་ཀྱི་འདུག་བྱས་ཙང་དེའི་ངོས་དེ་ནས་ད་ང་ཚོ་ཚོགས་པ་ཆུང་ཆུང་ཅིག་རེད་དེ་ལས་དེ་གི་ལས་ཀ་སྒང་ནས་དེ་འདྲའི་སྟེང་གི་གྲུབ་འབྲས་འདྲ་བོ་ཐོན་པ་ཡིན་ན་ཏན་ཏན་གྱིས་བོད་མི་སྤྱི་སྒེར་གཉིས་ཀ་གིས་དེའི་སྒང་ལ་ཤུགས་རྒྱག་པ་ཡིན་ན་དེ་ལས་ཀྱང་གྲུབ་འབྲས་ཆེ་བ་ཐོན་གི་རེད་བསམ་བསམ་གི་ཨ་ནི་ཅིག་གདེང་ཚོད་འདྲ་བོ་ཅིག་དེ་འདྲ་ཞིག་ཡིན། ད་ལྟ་དེའི་ནང་ལ་དཔེར་ན། བཙོན་པ་ཞིག་འཇུས་བཞག་ལབ་ཡིན་ན་རེད། མི་ཅིག་གར་སོང་ཆ་མེད་དུ་གྱུར་བཞག་ལབ་ནས་གནས་ཚུལ་ཅིག་གོ་བ་ཡིན་ན། མི་སྒེར་པ་ཅིག་གིས་དང་པོ་ག་རེ་བྱེད་ཡག་རེད་ད་དེ། ཁོ་ལམ་སང་ཕ་གིར་ཨ་ལས་སུད་སི་ལན་ད་ཡར་ཕྱིན་བྱས་མཉམ་འབྲེལ་རྒྱལ་ཚོགས་ལ་ཞུ་སྐུལ་ཐུབ་ཡག་གི་གནས་བབ་འདྲ་བོ་མི་སྒེར་པ་དེ་ལ་ཡར་གནས་སྟངས་ག་རེ་ཡོད་མེད་ཨ་ལས་ཞུ་ཐུབ་ཀྱི་མ་རེད་དེ་ཡིན་ནས། དེ་ནི་གཅིག། ཚོགས་པ་ཆེད་ལས་པ་ཞུ་གཏུག་བྱེད་དགོས་ཀྱི་ན་ག་འདྲ་བྱེད་དགོས་རེད་དེ། གྲ་སྒྲིག་འདྲ་པོ་ག་རེ་བྱེད་དགོས་ཀྱི་རེད་གནས་ཚུལ་གྱི་མཁོ་སྒྲུབ་བྱེད་དགོས་ཀྱི་ན་ག་རེ་གྲ་སྒྲིག་དགོས་ཀྱི་རེད། རེད་དེ། གཙོ་བོ་དེ་སྤྱིར་བཏང་དེང་སང་ང་ཚོ་གི་དཀའ་ངལ་ཆེ་ཤོས་དེ་གཅིག། རྒྱ་ནག་གཞུང་གིས་གནོན་ཤུགས་སྤྲོད་ཐབས་ཤིག་བྱེད་ཀྱི་ཡོད་རེད་ཁོ་རང་ཚོའི་རྒྱལ་མཚམས་ནས་བརྒལ་བའི Transnational Repression ཟེར་བ་ར་དེ་ཡིན་ཙང་ང་ཚོ་བཙན་བྱོལ་བོད་མི་མང་པོ་ཞིག་རང་བཞིན་གྱིས་འཁུམས་འདུག་ད་ད་དེང་སང་ང་ཚོ་ད་ཞེ་པོ་བྱེད་པ་ཡིན་ན་ལས་ད་ཞེ་པོ་ཅིག་ཕན་ཐོགས་ས་མ་རེད།

རེད་ད། སྤྱིར་བཏང་གི་ད་ལྟ་མཉམ་འབྲེལ་རྒྱལ་ཚོགས་ཀྱི་འོག་གི་ཁྱབ་ཁོངས་འོག་གི་ད་འགྲོ་བ་མིའི་ཐོབ་ཐང་བརྒྱུད་རིམ་མང་ཆེ་བ་ནང་ལོགས་ལ་སྐྱོན་ཆ་ཡང་མང་པོ་ཡོད་རེད་དཔེར་ཆ་བྱས་ན་ད་ལྟ་དམིགས་བསལ་བརྒྱུད་རིམ་ཁོ་རང་ཚོ་ལ་ཡིན་པ་ན་ད་ཅིག་གནས་ཚུལ་ཅིག་ཁོང་ཚོས་རྟོག་ཞིབ་བྱེད་རྟོག་ཞིབ་བྱེད་ཚར་བའི་གཞུག་གུ་ལ་ཡང་ཨ་ནི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་ལ་ཡང་སྤྱན་འབུལ་ཞུས། ད་ནི་དེ་འདྲའི་སྐབས་ལ་ཡང་ད་ཁོ་རང་ཚོ་གི་གནས་སྟངས་དེ་ཡར་རྒྱས་འགྲོ་ཡ་ལ་ཡང་སྐུལ་འདེབས་མང་པོ་ཞིག Recommendation མང་པོ་ཞིག་བྱེད་ཀྱི་རེད་དེ་ལས་ཡིན་ནའི་དེ་མཐའ་མའི་ད་དོན་དེ་ལག་བསྟར་བྱེད་དང་མ་བྱེད་དེ་ཡང་ཕར་ཕྱོགས་རྒྱལ་ཁབ་དེ་རང་ལ་ཡང་རག་ལས་ཡོད་རེད། ཡིན་ནའི་ད་རྒྱ་ནག་ལྟ་བུ་བྱས་ན་ཁོ་རང་ཚོ་གི་རྒྱལ་སྤྱིའི་ཁྲིམས་དེ་ག་དུས་ཡིན་ན་སྲུང་སྐྱོབ་བྱེད་ཀྱི་ཡོད་འགྲོ་བ་མིའི་ཐོབ་ཐང་ཡག་པོ་ཡོད་ལབ་མཁན་གྱི་རྒྱལ་ཁབ་ཆགས་བསྡད་པ་ར། དེ་ཡིན་ཙང་ཁོ་རང་ཚོས་ཨ་ནི་རྒྱལ་སྤྱིའི་སྒང་ལ་ཡང་སྣང་བརྙན་དེ་ཡག་པོ་ཞིག་བསྐྲུན་ཡ་ཡི་སྒང་དེ་ད་འགྲོ་སོང་གི་སྒང་ནས་ཡིན་ན་ཞེ་པོ་གཏོང་གི་ཡོད་རེད། དེ་ནང་བཞིན་དེང་སང་བོད་ནང་ལོགས་ལ་ད་དམ་དྲག་ཆེར་བཏང་ཡ་གི་རྒྱུ་རྐྱེན་གཙོ་བོ་གཅིག་ཡ་དེ་རེད་པ་ད།

དེའི་སྒོ་ནས་གནོན་ཤུགས་ཏན་ཏན་ཅིག་འཕྲོད་ཐུབ་ཀྱི་ཡོད་པ་དེ་འདྲ་ཆགས་བསྡད་ཡོད། ད་ལྟ་གནས་ཚུལ་ཛ་དྲག་པོ་ཅིག་ལ་ཡ་རྒྱལ་ཚོགས་ཀྱིས་ད་དོ་སྣང་ཆེན་པོ་བྱེད་ས་འདི་དཔེར་ན་ཤིན་ཅང་ཡུ་གུར་མི་རིགས་གཙོས་ཀྱི་ཐོག་ལ་ཡ་ད་མི་ས་ཡ་མང་པོ་ཅིག་བཀག་ཉར་བྱེད་ཀྱི་ཟེར་ཡ་དེའི་སྒང་ལ་ཡ་ཞེ་པོ་ཅིག་སེམས་འཚབ་བྱེད་ཀྱི་ཡོད་རེད། ད་ལྟ་ལྕམ་མི་ཤེལ་བྷ་ཆེ་ལེ་ཁོ་རང་ཟླ་གཉིས་མ་ཐོན་གོང་ལ་ཡ་ནི། ད་བསྒྲགས་གཏམ་ནང་ལ་འདི་སྤེལ་འདུག་ད་ད་ལྟ་བོད་ཀྱི་གནས་ཚུལ་སྒང་ལ་ཡང་ཉེ་ལམ་ནས་ཡང་དོ་སྣང་བྱེད་ཡ་བྱུང་བ་རེད་དཔེར་ན། བོད་པའི་སློབ་ཕྲུག་དེ་ཚོ་གཏན་འཇགས་སློབ་གྲྭ་ནང་བཅུག་གི་ཟེར་ཡ་འདི་བོད་པ་ད་འབུམ་ཕྲག་མང་པོ་ཞིག་འདི་བཅུག་གི་ཟེར་ཡ་འདི་སྒང་ལ་ཡང་རྒྱལ་ཚོགས་ཀྱིས་དོ་སྣང་ཅིག་བྱེད་ཀྱི་འདུག་ཨང་ཉི་མ་འོད་ཟེར་ལགས་འདི་ཟིན་བྲིས་ཙམ་པ་འདི་ལ་ཡང་ཅིག་འདོད་པ་ཁེངས་པ་ཞིག་ཡོང་གི་ཡོད་རེད་པས་ད་ལྟ་འདི་ནུས་པ་ཐོན་པ་ཞིག་དགོས་རྒྱུ་རྒྱབ་ཐུབ་ཀྱི་ཡོད་རེད་པས་རྒྱལ་ཚོགས་ཀྱི་ད་ལྟའི་ཆར་ལ། ལགས་འོ་ད་རེད་ད་ལྟ། རེད། བོད་ནང་ལོགས་ཀྱི་ད་ལྟའི་གཏན་འཇགས་ཀྱི་སློབ་གྲྭ་གི་གནས་སྟངས་དེ་ད་ལྟའི་ཆར་ལ་ཡ་ད་གླེང་སློང་ཆེ་ཤོས་འདྲ་བོ་ཞིག་ཆགས་བསྡད་ཡོད། ཡིན་ནའི་ལས་དྲང་པོ་བྱས་པ་ན་ད་རྦད་ང་ཚོ་གི་ག་རེ་རེ་བ་བྱས་པ་ནང་བཞིན་ད་ད་ལྟ་བར་དུ་འགྲུབ་ཡོད་མ་རེད། ད་དེ་གསལ་པོ་གསལ་རྐྱང་རེད་ཆབ་སྲིད་སྒང་ནས་ཡིན་པ་ནས་གང་ཅིའི་ཐད་ནས་ཡིན་པ་ནས་མཉམ་འབྲེལ་རྒྱལ་ཚོགས་ང་ཚོ་རེ་བ་བྱས་པ་ནང་བཞིན་འགྲུབ་ཐུབ་ཡོད་མ་རེད་དེ་ལས་ཡིན་ནའི་ལས་ད་གང་ལྟར་ང་ཚོ་ལ་ད་ལྟའི་ཆར་ལ་ཡ་ད་ཆ་རྐྱེན་ཡོད་པ་དང། དེ་རང་འདྲ་ཆགས་བསྡད་ཀྱི་འདུག་དེ་ཡིན་ཙང་ད་གང་ལྟར་ག་རེ་ཡོད་པ་དེའི་སྒང་ལ་མུ་མཐུད་ནས་ཤུགས་སྔར་ལས་ལྷག་རྒྱག་དགོས་ཡ་དེ་ང་ཚོ་ལས་འགན་ཆགས་བསྡད་ཀྱི་ཡོད་རེད་དེ་མ་རྒྱག་པ་བྱས་གང་ལྟར་ཁུ་སིམ་པོ་བྱས་ཏེ་བཞག་པ་ཡིན་ན་ད་ཤིན་ཅང་དང་ཧོང་ཀོང་དང་དེ་འདྲའི་གནད་དོན་མང་པོ་ཅིག་མཉམ་འབྲེལ་རྒྱལ་ཚོགས་ཀྱི་སྡིངས་ཆ་སྒང་ཅིག་གླེང་བྱས་གང་ལྟར་རྒྱལ་སྤྱི་སྒང་ལ་ཡ་གླེང་གཞི་ཆེན་པོ་ཆགས་འགྲོ་གི་རེད་ང་ཚོའི་བོད་ཀྱི་གནས་གླེང་གཞི་དེ་ག་ལེ་ག་ལེ་འཇམ་འགྲོ་ཡ་གི་ཉེན་ཁ་ཆེན་པོ་ཆགས་བསྡད་ཀྱི་རེད་ཡིན་ན་ལས་ང་ཚོ་གང་ལྟར་གནད་དོན་ཐག་གཅོད་མ

དཔེར་ཆ་བཞག་ན་སྟོན་པའི་སྐུ་བརྙན་གཏོར་ཡ་དང་དེ་འབྲེལ་གྱི་ཆོས་ལུགས་རང་མོས་སྒང་ནས་གང་ལྟར་ཛ་དྲག་གནས་སྟངས་མང་པོ་བྱུང་དགོས་དེ་ལས་ཡིན་དེ་ལས་ང་ཚོ་དེའི་དྲང་པོ་བཤད་ན་ད་འདི་ཆ་ལ་ཡང་གང་ལྟར་ཞུ་གཏུག་ར་དང་རིམ་པ་ཅིག་ཚགས་ཚུད་པོ་ཅིག་འགྲོ་ཐུབ་ཡོད་མ་རེད་བསམ་གྱི་འདུག་ལྷག་པར་དུ་དཔེར་ན་ཆ་བཞག་ན་ད་གིན་ཁྱེད་རང་གིས་གསུངས་བ་ནང་བཞིན་གྱི་ད་ཅིག་བོད་ཕྲུག་འབུམ་ས་ཡ་གཅིག་ལ་མ་ཟིན་ཙམ་ཅིག་འདུག་ཅེས་རྒྱ་ནག་གཞུང་གིས་གཏན་འཇགས་སློབ་གྲྭ་ལ་བཏང་བྱས་གང་ལྟར་བོད་ཀྱི་སྲོལ་རྒྱུན་རིག་གནས་དང་སྐད་ཡིག་སྦྱང་མ་བཅུག་བའི་གནས་སྟངས་དེ་འདྲ་འཕྲད་ཀྱི་འདུག་ཟེར་ཡ་དེ་ཡང་ང་ཚོའི་ངོ་སྤྲོད་ནི་གཞུང་འབྲེལ་གཉིས་དང་སྤྱི་སྒེར་གཉིས།

རྒྱབ་སྐྱོར་སྔར་ལས་ལྷག་ཐོབ་ཡག་གི་གནས་སྟངས་ཅིག་ཡོང་གི་རེད་བསམ་གྱི་འདུག། ད་ལྟ་རྣམ་པ་ཚོས་ཀྱི་སྔ་ལོ་ད་ཕྱག་དེབ་ཅིག་བཏོན་གནང་པ་རེད་ད་ལོ་འགྱུར་དེབ་ཀྱི་ཐོག་ནས་ད་བརྒྱུད་རིམ་ག་རེ་ག་རེ་འགྲོ་དགོས་ཀྱི་ཡོད་མེད་དེ་ཚོའི་ཐོག་ལ་ཡ་གསུངས་ཡོད་རེད་ད་ད་ལྟ་ཛ་དྲག་གི་གནས་སྟངས་དེ་ད་ལྟ་ཁྱེད་རང་གསུངས་པ་ནང་བཞིན་གྱི་འདོད་པ་ཁེངས་པ་ཅིག་ཡོང་གི་ཡོད་མ་རེད་རྒྱལ་ཚོགས་དོ་སྣང་ཡོང་གི་ཡོད་མ་རེད་གསུངས་པ་རེད།

ཨ་ནི་ཅིག། རྒྱ་ནག་གཞུང་གིས་རྒྱ་ནག་རང་གི་སྐད་ཡིག་དེ་ཨ་ནི་ཅིག། བསླབ་གཞི་རང་ལ་ཡར་འཕངས་བསླབ་གཞིའི་སྐད་ཡིག་རང་ལ་ཡར་བསྒྱུར་བྱས་དེ་འབྲེལ་གྱིས་ད་གང་ལྟར། བོད་ཀྱི་སྐད་ཡིག་དང་རིག་གཞུང་ཁོ་རང་རྩ་མེད་བཟོ་ཡ་གི་ལས་གཞི་ཞིག་འགྲོ་བསྡད་ཡོད་དུས་ད་དེའི་ཛ་དྲག་ཆེ་ཤོས་དེ་དེ་ཆགས་བསྡད་ཡོད་དུས་བྱས་ཙང་ང་ཚོའི་གི། ཞུ་གཏུག་གི་ཨ་ནི་ཅིག། ག་རེ་ཟེར་དགོས་རེད། བརྗོད་གཞི་མ་སོང་ནས་དེ་ག་རང་སྒང་ལ་ཡང་འཇུ་ཐུབ་པ་ཡིན་ན་ཨ་ནི་གྲུབ་འབྲས་ཆེན་པོ་ཞིག་ཐོན་གི་རེད་བསམ་གྱི་འདུག། ཨོ་ལགས་སོ། འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་ད་ལྟ་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གིས་ཨ་ནི་འགྲོ་བ་མིའི་ཆེད་མཁས་དང་འབྲེལ་བའི་རྟོག་ཞིབ་སྡེ་ཚན་ཟུར་འཛུགས་བྱས་རྗེས་ཨ་ནི་ཡང་ཅིག་རྒྱལ་ཚོགས་ཀྱི་དམིགས་བསལ་བརྒྱུད་རིམ་འགྲོ་སྟངས་ཐོག་ལ་ཡང་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ཕྱག་དེབ་ཆེད་དམིགས་ཀྱི་འདོན་སྤེལ་གནང་བ་དེའི་ཐོག་ལ་ཡང་ཨ་ནི་ཉམས་ཞིབ་པ་ཉི་མ་འོད་ཟེར་ལགས་དེས་ང་ཚོའི་ལས་རིམ་དེའི་ཐོག་ཕེབས་བྱས་ཨ་ནི་གསལ་བཤད་གནང་བར་ཐུགས་རྗེ་ཆེ་ཞུ་གི་ཡིན་བཀའ་དྲིན་ཆེ། ཐེངས་འདིའི་ལས་རིམ་མཇུག་བསྡོམས་མ་ཞུས་གོང་གསར་འགྱུར་སྙིང་བསྡུས་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། དབུས་བོད་མིའི་སྒྲིག་འཛུགས་དང་ཆབ་སྲིད་བཙོན་ཟུར་བར་འབྲེལ་ལམ་དམ་ཟབ་གཏོང་རྒྱུའི་ཆེད་ཨོ་སི་ཁྲུ་ལི་ཡའི་གྲོང་ཁྱེར་སིད་ནི་ནང་ཉིན་གྲངས་གཉིས་རིང་ཚོགས་འདུ་ཞིག་སྐོང་ཚོགས་གནང་རྒྱུ་ཡིན་པར་དམིགས་ཏེ། བདེ་སྲུང་བཀའ་བློན་རྒྱ་རི་སྒྲོལ་མ་མཆོག་དང་བདེ་སྲུང་དྲུང་ཆེ་གཙོ་བོར་གྱུར་བའི་བདེ་སྲུང་ལས་ཁུངས་ཀྱི་ལས་བྱེད་ཁག་ཅིག་ཨོ་སི་ཁྲུ་ལི་ཡའི་གྲོང་ཁྱེར་སིད་ནི་ནང་ཆེད་ཕེབས་གནང་ཡོད་པ་རེད། བོད་ཀྱི་ཆབ་སྲིད་བཙོན་ཟུར་དང་འབྲེལ་ཡོད་རྣམས་དང། དབུས་བོད་མིའི་སྒྲིག་འཛུགས་ཀྱི་བདེ་སྲུང་ལས་ཁུངས་བར་འབྲེལ་ལམ་དམ་ཟབ་གཏོང་ཆེད་བདེ་སྲུང་བཀའ་བློན་རྒྱ་རི་སྒྲོལ་མ་མཆོག་ཨོ་སི་ཁྲུ་ལི་ཡའི་གྲོང་ཁྱེར་སིད་ནི་ནང་གཞུང་འབྲེལ་ཕྱོགས་ཕེབས་གནང་བའི་སྐབས།